དེའི་ནང་ཞི་ཅིན་ཕིང་རེས་གཟའ་པ་སངས་ཀྱི་ཉིན་གུང San Francisco གནམ་ཐང་ནས་ཐོན་སྐབས་གྲོང་ཁྱེར་སྤྱི་ཁྱབ་པ་གཙོས་པའི་ཨ་རིའི་གཞུང་གི་སྐུ་ཚབ་མི་སྣས་སྐྱེལ་མ་བྱས་སྐོར་དང། དེ་བཞིན་རྒྱ་ནག་ནས་ཕེབས་བསུའི་སྣེ་ལེན་གང་ལེགས་བྱུང་སྐོར་སོགས་བཀོད་པ་ལས། དོན་དངོས་སུ་བོད་མི་གཙོས་པའི་ཧོང་ཀོང་དང་ཡུ་གུར་བ་སོགས་ནས་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་གི་ནང་བཀོད་སྤེལ་བྱས་ཡོད་ཀྱང།

སེར་སྨད་གྲྭ་ཚང་གི་ཐུན་མོང་མ་ཡིན་པའི་ཉམས་བཞེས་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་ག་དེ། གཞིས་བྱེས་གདན་སར་ལོ་ལྟར་སྒྲུབ་མཆོད་གནང་བཞིན་པ་ལྟར། རིམ་པས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བོད་མི་གཙོ་བོར་གྱུར་པའི་དད་ལྡན་ཆོས་དགེ་བ་རྣམས་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་གིས་དབུས་པའི་དགེ་འདུན་པ་ཚོ་ནས་ནུབ་ཕྱོགས་སུ་སྨན་བླའི་སྒྲུབ་མཆོད་གནང་འགོ་བཙུགས་པ་ལྟར། ད་རེས་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཐེངས་བདུན་པ་དེ་ཆགས་ཀྱི་ཡོད་པ་རེད།

ཚོགས་འདི་ནི་བློ་བཟང་ཆོས་འཕེལ་གྱིས་ཕྱོགས་སྒྲིག་ཞུས་པའི་དེང་དུས་ཀྱི་རྒྱ་ནག་ཞེས་པའི་ཆེད་སྒྲིག་ལེ་ཚན་དེར་གསན་རོགས་ཞུ།
དེང་དུས་ཀྱི་རྒྱ་ནག། ཉན་མཁན་རྣམ་པ། དེ་རིང་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་ནག་དམར་ཤོག་སྲིད་གཞུང་ལ་གནད་དོན་ཆེན་པོ་བཅུ་ཡི་གི་ཐོག་ནས་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར་ཝི་ཇི་ནི་ཡ་མངའ་སྡེ་ཡི་སློབ་གྲྭ་ཆེན་མོ་ཡི་དགེ་རྒན་དང་བོད་རྒྱ་སྐབས་དོན་དབྱེ་ཞིབ་པ་ཏིང་ཏུ་ཐོས་བསམ་ལགས་ཀྱིས་གི་གནད་དོན་ཆེན་པོ་བཅུ་དེ་རེ་རེ་བཞིན་ངོ་སྤྲོད་གནང་བ་དེ་རྣམ་པ་ཚོར་འབུལ་འགྲོ་གི་ཡིན། དེ་ཡང་རྒྱ་ནག་ལ་དཀའ་ངལ་ཆེན་པོ་བཅུ་ཡོད་པའི་གི་ནང་ནས་དང་པོ་དེ་བོད་གི་གནད་དོན་དེ་ཡིན་པ་དང་བོད་གི་གནད་དོན་དེ་གི་རྒྱ་ནག་ལ་ཡར་ལངས་ན་མགོ་བརྡབ་མར་བསྡད་ན་རྐུབ་བརྡབ་ནས་གི་དཔལ་འབྱོར་དང་ཆབ་སྲིད་གང་ཅི་ཡི་ཐད་ནས་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཡང་ན་ནང་ལོགས་ལ་ནི་འདོད་སྲིད་རྩ་རྒྱ་ཡིད་ཆེས་ཉེན་ཞིང་ན་དེ་མ་གཟིགས་པས་ནི་བྱིང་གི་རེ་ཁོ་ཟོང་ངེ་སྟེ་བདུད་བདུད་ཅེས་བྱ་བས་ན་དོན་དག་ཅིག་བཅུ་ཡི་ཐོག་ནས་རྒྱ་ནག་དམར་ཤོག་སྲིད་གཞུང་ལ་དཀའ་ངལ་ཧ་ལས་པ་ཆེན་པོ་ཞིག་འཕྲད་བསྡད་འདུག་དང་པོ་དེ་ག་རེ་ཟེར་ན་ང་ཚོ་བོད་ཀྱི་འཐབ་རྩོད་དེ་ཁོ་ཚོ་ལ་ད་གང་ཡིན་ན་མིན་ན་ཁོ་ཚོ་ཅིག་ཡར་ལངས་ན་ནི་མགོ་བརྡབས་ཡ་དང་མར་ཙོག་ན་རྐུབ་ན་ཡ་བཟོ་འདྲ་ཞིག་གིས་ད་དེ་འདྲའི་གང་ཐད་ཁོ་ཚོ་ཆབ་སྲིད་དང་དཔལ་འབྱོར་དང་དེ་འདྲའི་གང་དཀའ་ངལ་ཞེ་པོ་འཕྲད་ཡ་གི་གཅིག་དེ་ང་ཚོ་དང་པོ་བོད་རེད།
གཉིས་པ་དེ། རིག་གནས་གསར་བརྗེ་ཆེན་པོ་གི་གནད་དོན་དེ་ཡི་གི་ཐོག་ནས་རྒྱ་ནག་གི་མཐོ་རིམ་གི་དཔོན་རིགས་བར་ལ་འགལ་ཟླ་ཆེན་པོ་ཞིག་ཡོད་པ་དེ་ཡིས་ང་ཚོ་ལ་མཐུན་རྐྱེན་བཟང་པོ་ཞིག་རེད་ཅེས་ཏིང་ཏུ་ཐོས་བསམ་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
གཉིས་པ་ཡིན་ན་ཁོང་ཚོ་གི་རིག་གནས་གསར་བརྗེ་ཟེར་ཡག་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལོ་བཅུ་ཐམ་པ་རིང་ལ་རྒྱ་ནག་ནང་ནས་ཀྱི་རིག་གནས་གསར་བརྗེ་ཟེར་ཡ་ད་ཆབ་སྲིད་ཀྱི་དེ་འདྲའི་ལས་འགུལ་ནི་སྡུག་ཅག་ནི་གཞུང་མང་ཉིད་ཆགས་གནོད་བབ་ཀྱི་དེ་འདྲ་ཞིག་བྱུང་ཡོད་རེད་དེ་ད་ལྟའི་ཆ་ལ་ད་དུང་ཡིན་རུང་ཁོ་རང་ཚོ་གི་ངོ་བོ་ངོས་འཛིན་དེ་དེ་དུས་དེའི་ནོར་འཁྲུལ་བྱུང་བ་རེད་པས་བྱུང་ཡོད་མ་རེད་ན་ནི་ཁོ་ཚོ་གསལ་བོ་ཅིག་འདི་ཐག་ཆོད་ཡོད་མ་རེད་ཁ་ཅིག་གི་དེ་མཐའ་གཅིག་ཏུ་ནོར་བ་རེད་ནི་ཁ་ཅིག་གི་དེ་ནོར་ཡོད་མ་རེད་དེའི་ནང་ན་ནང་འགལ

ཨ་ནི་མ་ཡིན་པས་ན་དེ་གནམ་ཐང་སྒོ་མོ་ཆེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ། ཨ་ནི་ཁོ་རང་ཚོ་མི་བསད་པའི་སློབ་ཕྲུག་ཚོ་ཡར་ལངས་བྱས་ངོ་རྒོལ་བྱས་དུས་ཙམ་པ་ཡང་མི་མང་པོ་སྟོང་ཕྲག་ཁ་ཤས་བསད་པ་རེད། དེ་དེང་སང་ཡིན་ན་དེ་ཀོ་ཡོ་བསྲང་བྱས་ཡོད་མ་རེད་དེ། ཡིན་མིན་གང་ལ་གསལ་བོ་བྱས་མ་ལབ་བྱས་རྒྱ་ནག་དམར་པོ་སྲིད་གཞུང་གིས་ད།

ཡང་ཁ་ནང་ལ་ལྐོག་ཟ་རུལ་སུངས་ཀྱི་གནད་དོན་བཤད་ཀྱི་ཡོད་ཀྱང་དོན་དངོས་ཐོག་ལ་ཁྱོད་ཤི་ང་གསོན་གྱི་ཆབ་སྲིད་ཀྱི་འཐབ་རྩོད་ཆེན་པོ་དེ་ཡི་གི་རྐྱེན་པས་རྒྱ་ནག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
ཨ་ནི་དེ་མ་ཟད་ལྐོག་ཟ་རུལ་སུངས་ཟེར་ཡ་ཞིག་ད་འདི་ལོ་བཅུ་གྲངས་ཤིག་འགོར་བ་རེད་དེའི་ནང་ལོགས་ལ་རྒྱ་མི་ནང་ལོགས་ནས་ཨོ་ཁྱོད་རང་གི་པེ་ཤག་མང་པོ་ཟས་བཞག་ཟེར་ཨ་ནི་མ་རེད་ངས་ཟས་མེད་ཟེར་ནི་ཁྱེད་རང་ཟས་བཞག་ད་ཁོ་ཚོ་ནང་ལོགས་ནས་གང་ལྟར་དབང་ཆ་དེ་གཙོ་བོ་བྱེད་ཡག་གི་དེ་ཁ་གཡར་ས་དེ་ཨ་ནི་ལྐོག་ཟ་རུལ་སུངས་ཟེར་ཡག་གི་དེ་འདྲ་ཅིག་གང་རེད་གཙོ་བོ་བྱེད་བྱས་ད་ད་ནི་མི་ཉིས་བརྒྱ་བརྒྱད་ཅུ་གྱ་བདུན་ཟེར་ཅིག་ཁོ་ཚོ་གི་མངའ་སྡེ་གི་ཡན་ཆད་ཀྱི་དེ་འདྲའི་རྩ་བློན་ཆེན་འདྲ་བོ་རེད་བློན་ཆེན་དང་བློན་ཆེན་གཞོན་པའི་གི་གོ་གནས་ཡོད་སྡོད་པ་དེ་འདྲའི་ཞིག་གི་མི་ཉིས་བརྒྱ་བརྒྱད་ཅུ་གྱ་བདུན་ཞིག་གི་བཙོན་ཁང་བཏང་བཏང་ཚར་བ་རེད་ཁ་ཤས་མན་དེའི་རང་ཤི་བརྒྱབ་པ་རེད་སྐོར་རེད་ཁ་ཤས་ནི་ཐོག་རྩེག་སུམ་ཅུ་ནང་ནས་མར་མཆོངས་པ་རེད་སྐོར་རེད་གང་དེའི་དཀའ་ངལ་མང་བོ་འཕྲད་ནས་ད་ལྟ་དེ་རིང་ཆ་ཆ་ཚང་གི་ཁ་སང་གི་གནས་སྟངས་ཀྱི་ཕྱོགས་སུ་ཕྱིན་ན་དེ་འདྲའི་གནས་སྟངས་ཤིག་འཛམ་གླིང་གི་རྒྱལ་ཁབ་ཁྱོན་ནས་བྱུང་མ་མྱོང་བ་ཞིག་རྒྱ་ནག་དམར་པོའི་སྲིད་གཞུང་ལ་དཀའ་ངལ་འདི་འཕྲད་དེ་ཡོད་རེད། ཡང་ཧྥ་ལིན་ཀོང་ཞེས་པའི་གི་ཚོགས་པ་ཆེན་པོ་དེས་རྒྱ་ནག་ལ་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བྱས་ནས་གི་དམར་ཤོག་ཚོགས་པ་མགོ་རྟིང་སློག་ཐབས་བྱས་དང་བྱེད་བཞིན་པ་དེས་གི་རྒྱ་ནག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར་ཝི་ཇི་ནི་ཡ་སློབ་གྲྭ་ཆེན་མོ་ཡི་དགེ་རྒན་དང་བོད་རྒྱ་སྐབས་དོན་དབྱེ་ཞིབ་པ་བསྟན་འཛིན་ཐོས་བསམ་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་འདི་གང་ལ་ཧྥ་ལུང་ཀོང་ཟེར་གྱི་ཡོད་རེད་དེ་རྣམ་པ་ཚོ་ཉིའུ་ཡོག་ནས་བཞུགས་ཡོད་རེད་བ་རྒྱ་མི་གཞུང་ཚབ་ལ་བི་ཟ་ལེན་ཡ་དང་ཡང་མིན་ན་དེ་རིགས་ཀ་ལ་འགྲོ་དུས་ཙམ་པ་དེ་མང་པོ་ཞིག་མཐོང་གི་རེད་དེ། ཁོ་རང་ཚོ་གི་ཐོབ་ཐང་དང་ཁོ་རང་ཚོ་གི་རང་དབང་གི་ད་གཙོ་བོ་ཆོས་ལུགས་རེད་དེང་སང་ཁོ་ཚོ་ཆབ་སྲིད་ཆགས་བསྡད་འདུག་བ་དེ་རྒྱ་མི་སྲིད་གཞུང་གི་དཔེ་མགོ་ཞེ་པོ་ན་བསྡད་ཀྱི་རེད་ཁོ་ཚོ་ལ་ཨ་རིའི་ནང་ནས་དེ་བརྙན་འཕྲིན་འདུག་ཚགས་པར་འདུག་ཨ་ནི་ཚོགས་པ་གི་ཚོགས་པའི་མི་ས་ཡ་དེ་འདྲ་ཡོད་རེད་དེ་སོང་དེ་སྒྲིམ་པོ་ཞེ་པོ་བྱས་བྱས་རྒྱ་ནག་ལ་ཡང་དཀའ་ངལ་ཆེ་གེ་ཆེན་པོ་ཞིག་འཕྲད་གི་འདུག།
དེ་ནས་ཤར་ཏུར་ཀི་སི་ཐན་ནམ། ཤིན་ཅང་གི་གནད་དོན་དེ་རེད། འདི་ནི་དབང་སྒྱུར་བྱེད་མཁན་གྱི་སྲིད་དབང་དང། མི་རིགས་ཀྱི་འཐབ་རྩོད་བར་གྱི་གནད་དོན་ཆེན་པོ་ཞིག་ཆགས་ནས་གི། ད་ལྟར། རྒྱ་ནག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར། ཁོང་གི་མུ་མཐུད་ནས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། འོག་ལ་མ་ཕྱིན་པའི་ན་ད་ཤིན་ཅང་གི་ན་ད་ཝེ་གྷར་མི་རིགས་ནི་དེང་སང་ང་ཚོ་ན་ནིང་ལོ་གང་འཚམས་ཤིག་ལ་བཙན་བྱོལ་མང་པོ་ཞིག་མཐོང་མྱོང་བ་དེ་ཡང་མི་རིགས་དང་མི་རིགས་གཉིས་ཀྱི་བར་རོ་མི་རིགས་གཅིག་དང་སྲིད་གཞུང་གཅིག་དབང་བསྒྱུར་བྱེད་མཁན་གྱི་སྲིད་གཞུང་གཅིག་གི་བར་རོ་ལ་གི་རྩོད་པ་ཟེར་ན་མི་འདུག་དཀའ་ངལ་དེ་འཐབ་རྩོད་ཆེན་པོ་བྱས་བྱས་ཨ་ནི་རྒྱ་ནག་དམར་པོ་སྲིད་གཞུང་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་རེད།
དེ་ནས་ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིན་ཝེན་མཆོག་ཡང་བསྐྱར་ཐའེ་ཝན་གྱི་སྲིད་འཛིན་ཕོག་པ་དེས་རྒྱ་ནག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་སྐོར་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཨ་ནི་འོག་སྡེ་བ་ཚའེ་ཨིན་ཝེན་ཐའེ་ཝན་གྱི་སྲིད་འཛིན་ཡང་བསྐྱར་ཐོབ་པའི་ད་ཁོ་དམངས་གཙོ་ཚོགས་པ་རུ་བ་དེ་ཐོབ་རྗེས་ཨ་ནི་རྒྱ་ནག་དམར་པོ་གཞུང་ལ་ནོ་ཟེར་དང་མེད་མེད་ཟེར་ཁྱེད་རང་གི་འོག་ལ་བསྡད་ཀྱི་མེད་ཟེར་གྱི་འོ་དེ་སེར་བོ་སྲིད་ཇུས་གསལ་བོ་བྱེད་ཨ་ནི་ལངས་ཕྱོགས་དེ་མཁྲེགས་པོ་བྱེད་དེ་རྩམ་པ་རྒྱ་ནག་སྲིད་གཞུང་ལ་ཡང་དཀའ་ངལ་ཞིག་འཕྲད་ཀྱི་འདུག་ཡོད་རེད། དེ་ནས་ད་ལྟ་འཛམ་གླིང་ཀུན་ལ་ཁྱབ་གདལ་ཤུགས་ཆེན་འགྲོ་བཞིན་པའི་ཏོག་དབྱིབས་ཀྱི་ནད་དུག་དེ་ཡི་གི་རྐྱེན་པས་གི་རྒྱ་ནག་གི་གྲོང་ཁྱེར་བཅོ་བརྒྱད་ཙམ་སྒོ་རྒྱག་དགོས་བྱུང་ཡོད་པ་འདུག་དེ་ཡི་གི་རྒྱ་ནག་ནང་ལ་ཧ་ལས་དགོས་པའི་གི་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་པ་རེད་ཅེས། དོན་གྲུབ་དུས་བཟང་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།

མཐའ་མ་འདི་ལ་དབྱེ་ཞིབ་པ་ཁ་ཅིག་གིས་ད་རིང་གི་ཏོག་དབྱིབས་ཀྱི་ནད་དུག་དེ་ཡིས་རྐྱེན་པས་རྒྱ་ནག་དམར་པོ་གཞུང་དེ་འཐོར་སྲིད་ཀྱི་རེད་ཅེས་བཤད་པ་ནང་བཞིན་གྱི་ང་གིས་ཀྱང་དེ་ལྟར་གྱི་ཚོར་སྣང་ཡོང་གི་འདུག་ཅེས་དོན་གྲུབ་དུས་བཟང་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
མཐའ་མ་འདི་ལ་རྣམ་པ་ཚོ་གཅིག་བྱས་ན་དོ་སྣང་བྱུང་ཡོད་པ་མ་རེད།

བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོ་ག་ལ་ཡོད་ལ་ནི་འཕྲོད་བསྟེན་ལ་ནི་ཡོད་ད་འཕྲོད་བསྟེན་ལ་ཁག་གཉིས་ཡོད་ར་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཡོད་ར་ཡིན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟེ་གི་དེ་ག་ལ་འོ་རེད་གོ་རྟོགས་མི་འགྱོ་རུ་ཞིག་ཆགས་དུ་ཡོད་རེད་སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རོ་ཞིག་གོ་རྟོགས་འཕེལ་དུ་ཡོད་ར་འོང་དེ་གི་ད

མིང་མཛད་དེ་མེད་བཟོའི་ཆེད་དུ་ཨ་ནེ་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་རེད། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང་བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག།

ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལ་ནི་ང་ཚོ་འགྲེལ་བཤད་བྱེད་ཀ་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་གཙོས། སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་ར་དམིགས་བསལ་གྱི་རྐྱེན་གཙོ་བོ་ལ་ནི་དམིགས་བསལ་སྟོན་ཡག་འདྲ་བོ་ཅིག་ཡོད་མ་རེད་ར་ཁ་ཤས་ཀྱི་འཇིག་རྟེན་སྤུན་ཀྱག་ཉེ་བོ་དེ་ཚོ་གྲོངས་འདྲ་བོ་བྱས་ན་ཨ་ནི་ང་ཚོ་གི་ག་ལ་ད་སེམས་པ་གི་ད་སེམས་ཁམས།

རྒྱལ་ཁབ་གཞན་པ་དང་བསྡུར་ན་བོད་པའི་སྤྱི་ཚོགས་ནང་སེམས་ཀྱི་ན་ཚ་ན་མཁན་ཉུང་བ་ཡོད་པ་རེད་འདུག། ད་ང་རང་གི་ད་བསམ་བློ་བཏང་སྟངས་བྱས་ན་ཡང་ད་སྤྱིར་བཏང་ནང་ང་ཚོ་བོད་པ་འདྲ་པོ་ཅིག་ཡིན་ན། ག་འདྲ་ཟེར་རྒྱུགས་ཡག་པོ་མ་སླེབས་ན་ཁྱད་ཡོད་མ་རེད་མ་འོངས་པ་ག་ལོག་རེད་ཐབས་ཤེས་བྱེད་ཐུབ་ཀྱི་རེད་ལབ་ནས་ད་ནང་མི་གི་རྒྱབ་སྐྱོར་དང་ཨིན་དེ་ཡག་པོ་ཡོད་ནི་ཨ་ནི་ཨིན་དེ་ད suicide གི་མིན་སི་ད། དེ་ཚོ་ཉུང། ཉུང་ཉུང་ཡོད་རེད་བསམ་གྱི་འདུག་ད་རྒྱ་གར་འདྲ་པོ་ཅིག་ཡིན་ན་ང་ཚོ་ལྟད་མོ་འདྲ་པོ་དང་ཅི་ད་ནི་མི་མང་པོ་མཐོང་འདུག་ག་ལ། ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོན་དགོས་ཡོད་ལོན་དགོས་ཡོད་ལོན་མ་ཐུབ་ན་ནང་ལ་ཡོང་མི་དགོས་འདྲ་པོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་ཨ། དེ་ཡིན་དེ་གི་ཆ་ནས་བལྟས་དང་ནང་མི་ནི support ཡག་པོ་མེད་ནི་ཡང་ནི་ཕྲུ་གུ་རང་བཞིན་མེད་ལ་ནི་ཡང། དེ་ག་ལ suicide མང་རུ་འགྲོ། མང་རེ་ཡོད་རེད་བསམ་གྱི་ད།
སྤྱིར་བཏང་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བྱེད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ཟས་དང་དབྱེ་འདི་ལ་དམིགས་བསལ་ཡོད་མ་རེད། ཡིན་ནའང་སྤྱིར་བཏང་ནི་ག་འདྲས་བྱས་ནས་སེམས་ཁམས་ནད་ཟས་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱས་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང་ཨ་ལེས་ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འདྲ་པོ་བྱས་ང་ཚོས་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་དེ་འདོན་གྱི་ཡོད་ལ་འདི་ཡོད་རོགས

སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདི་ལྡེ་ར་ལྡུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་ཀྱིས་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་ཞབས་ཞུའི་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང།